དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་ལོ་གི་བོད་ཟླ་བཞི་པའི་ཚེས་པ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་ལྔ་པའི་ཚེས་ཉི་ཤུ་རྩ་བདུན་གཟའ་སྤེན་པ་རེད་ང་བོད་རྒྱལ་གཞིས་ཞབས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ས་ར་དང་ཨ་མི་རི་ཀའི་ཨེ་མོ་རི་མཐོ་སློབ་ཁང་གི་བར་ཤེས་ཡོན་བརྗེ་ལེན་གྱི་ལས་འཆར་དང་འབྲེལ་ཡོད་དགེ་རྒན་སོགས་ལ་མཇལ་ཁ་གནང་སྐབས་སོ་སོ་གི་གང་ཐུབ་ཀྱིས་གཞན་ཕན་གྱི་བྱ་བ་བསྒྲུབ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་གྱི་བཀའ་སློབ་ལམ་སྟོན་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་པའི་གནས་ཚུལ་ཞིག་གི་ནང། རྒྱ་ནག་གཞུང་གིས་འཛུགས་སྐྲུན་ལས་གཞི་ག་རེ་སྤེལ་ཀྱང་བོད་མིའི་སེམས་ཀྱི་ཞི་བདེ་དང་མངོན་འདོད་ལ་དཀའ་ངལ་འཕྲད་ཕྱིན་ཆད། འཛུགས་སྐྲུན་ཡར་རྒྱས་དེ་ཕན་ཐོགས་མེད་པ་གསལ་པོ་རེད་ཅེས་བོད་མིའི་སྒྲིག་འཛུགས་ནས་གསལ་སྟོན་གནང་གི་འདུག། མཇུག་ཏུ་རྒྱ་ནག་ནང་དཔལ་འབྱོར་གྱི་དཀའ་ངལ་སོགས་ཀྱི་དབང་གིས་གཉེན་སྒྲིག་བྱེད་མཁན་ཧ་ཅང་གི་ཉུང་དུ་ཕྱིན་ཡོད་པའི་སྐོར་གྱི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གོང་ས་རྒྱལ་བ་རིན་པོ་ཆེ་ཡིས་ས་ར་དང་ཨ་མི་རི་ཀའི་ཨི་མོ་རི་མཐོ་སློབ་ཁང་གི་བར་ཤེས་ཡོན་བརྗེ་ལེན་གྱི་ལས་འཆར་དང་འབྲེལ་ཡོད་དགེ་སློབ་སོགས་ལ་མཇལ་ཁ་གནང་སྐབས་སོ་སོ་གི་གང་ཐུབ་ཀྱིས་གཞན་ཕན་གྱི་བྱ་བ་བསྒྲུབ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་གྱི་བཀའ་སློབ་ལམ་སྟོན་གནང་འདུག་ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་གི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ས་ར་མཐོ་སློབ་ཁང་དང་ཨ་མི་རི་ཀའི་ཨི་མོ་རི་མཐོ་སློབ་ཁང་གི་བར་ཤེས་ཡོན་བརྗེ་ལེན་གྱི་ལས་འཆར་དང་འབྲེལ་ཡོད་དགེ་སློབ་དང་བོད་པ་གི་སློབ་གྲྭ་ཁག་གི་སི། ཤེས་ཡོན་སློབ་གསོ་གི་མཐུན་སྦྱོར་བའི་ཟབ་སྦྱོང་ལ་མཉམ་ཞུགས་གནང་མཁན་བཅས་ལ ྋགོང་ས ྋརྒྱལ་བ་རིན་པོ་ཆེ་གིས་མཇལ་ཁ་དང་བཀའ་སློབ་གནང་ཡོད་ཅིང་སྐབས་དེར ྋགོང་ས་མཆོག་གིས་བཀའ་གནང་དོན་དུ། ད་ང་ད་ང་ཚོ་རང་དབང་དམངས་གཙོ་དེ་འདྲ་ཞིག་གི་ད་ལུང་པར་ཡར་སླེབས་ནས་བསྡད་དུས་དུས་ཙམ་ནས་ང་རའི་ངོས་ནས་ཆ་བཞག་ན་བཙན་བྱོལ་བ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཕྱི་འདྲི་ཆུང་འདྲི་བྱས་ནས་མི་མཉམ་དུ་སྐད་ཆ་བཤད་བྱས་ང་རའི་ཉམས་མྱོང་ཡོད་པ་དེ་ཡི་རིགས་བཤད་བྱེད་དུས་ཁོ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡག་པོ་ཞིག་འདུག། ང་ཚོ་བཙན་བྱོལ་རྒྱ་གར་དམངས་གཙོ་གི་རང་དབང་ལུང་པ་གི་ནང་ན་ཡོད་དེ། ཕན་ཚུན་འབྲེལ་ལམ་བྱ་རྒྱུ་སྟབས་བདེ་བ་དང་མི་དང་མི་གི་བར་ལ་ཉམས་མྱོང་བརྗེ་རེས་གི་སྐད་ཆ་བཤད་ནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་བྱུང་ཡོད་པའི་སྐོར་གྱི་བཀའ་གནང་ཡོད་གི། དེ་བཞིན ྋགོང་ས་རྒྱལ་བ་རིན་པོ་ཆེ་གིས་མུ་མཐུད་ནས་བཀའ་གནང་དོན།
སྟོང་ཉིད་ཀྱི་ལྟ་བ་བསམ་བློ་གཏོང་ཡག་དེ་བྱང་ཆུབ་ཀྱི་སེམས་བསམ་བློ་གཏོང་ཡག་དེ་ཡི་དེ་གིས་མི་ཚེ་འདི་བྱང་སེམས་སྦྱོར་ལམ་གཅིག་སྐྱེ་ཐུབ་ཡག་ཅིག་གི་ཕལ་ཆེར་ངའི་སེམས་ནང་དྲན་གྱི་འདུག། ཐབས་ཀྱི་ཆ་ནས་བྱང་ཆུབ་ཀྱི་སེམས་བསྒོམ་ཞིང་ཤེས་རབ་ཀྱི་ཆ་ནས་སྟོང་བ་ཉིད་ཀྱི་ཐོག་ལ་བསམ་བློ་བཏང་སྟེ་དེ་གཉིས་ཟུང་དུ་འབྲེལ་ཏེ་རང་རྒྱུད་ཀྱི་ཆགས་སྡང་རྨོངས་གསུམ་གང་གིས་ཀྱང་མི་ཐུབ་པའི་སོ་སོ་གི་བློ་ལ་ཡང་དག་པའི་ལྟ་བ་ཡག་པོ་ཞིག་སླེབས་ཡོང་གི་ཡོད་དེ་གང་ཉིད་ཀྱི་སྐུ་ཚེ་གི་ནང་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་བསྒོམ་སྟེ་བྱང་སེམས་སྦྱོར་ལམ་ཧ་ལམ་ཐོབ་ས་རེད་བསམ་པའི་རེ་བ་རྒྱག་གི་ཡོད་ཟེར་བཀའ་གནང་འདུག་སྐབས་དེར་ཚོགས་ཞུགས་པ་གི་ཁྲོད་ལ ྋགོང་ས ྋརྒྱལ་བ་རིན་པོ་ཆེ་ལ་བཀའ་འདྲི་གི་དགོངས་སྐོར་ཞུས་པའི་ནང་འཛམ་གླིང་གི་འབྱོར་ལྡན་རྣམས་མུ་མཐུད་ནས་ཡར་རྒྱས་འགྲོ་བ་དང་དབུལ་བོ་རྣམས་དཀའ་ངལ་གྱི་ནང་ལྷུང་བཞིན་ཡོད་པ་དེ་ནི་གནད་དོན་གལ་ཆེན་པོ་ཞིག་ཡིན་པར་བརྟེན་དབུལ་བོ་རྣམས་ཀྱི་དཀའ་ངལ་སེལ་རྒྱུ་གི་ཐབས་སུ་དཔལ་འབྱོར་འདུ་འགོད་ཀྱི་ཚད་གཞི་ཚད་དང་ལྡན་པ་གང་འདྲ་ཞིག་ལ་ངོས་འཛིན་བྱེད་དགོས་མིན་གྱི་སྐོར་བཀའ་འདྲི་བྱེད་སྐབས ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས།

ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་བོད་རིགས་གཞོན་སྐྱེས་གཙོ་བོར་གྱུར་པའི་དད་ལྡན་པ་རྣམས་ལ་ནང་ཆོས་ངོ་སྤྲོད་དང་སེམས་བསྐྱེད་འབོགས་ཆོག་སོགས་ཀྱི་ཆོས་འབྲེལ་བསྩལ་རྒྱུའི་ཐུགས་གཏན་འཁེལ་འདུག ྋགོང་ས་མཆོག་གིས་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་དང། སོ་གཅིག་བཅས་ཉིན་མ་གཉིས་ཀྱི་རིང་བཞུགས་སྒར་རྡ་རམ་ས་ལར་བོད་རིགས་གཞོན་སྐྱེས་གཙོ་བོར་གྱུར་པའི་དད་ལྡན་པ་རྣམས་ལ་སྐྱབས་འགྲོ་གི་ཐོག་ནས་ནང་ཆོས་ངོ་སྤྲོད་དང་སེམས་བསྐྱེད་ཤེས་རབ་ཀྱི་ལྷ

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་བོད་ལྗོངས་འཕེལ་རྒྱས་ཀྱི་འདུ་ཤེས་གསར་པ་ཆ་ཚང་དང་ཡང་དག་ཁྱོན་ཡོངས་ནས་ལག་བསྟར་བཅས་བྱས་ཏེ་སྤུས་ཚད་མཐོ་བ་གི་འཕེལ་རྒྱས་ལ་མགྱོགས་མྱུར་སྐུལ་འདེད་གཏོང་དགོས་པ་སོགས་བཤད་ཡོད་ནའང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། རྒྱ་ནག་གཞུང་གིས་འཛུགས་སྐྲུན་ལས་གཞི་ག་རེ་སྤེལ་ཀྱང་བོད་མིའི་སེམས་ཀྱི་ཞི་བདེ་དང། མངོན་འདོད་ལ་དཀའ་ངལ་འཕྲད་ཕྱིན་ཆད་འཛུགས་སྐྲུན་ཡར་རྒྱས་དེ་ཕན་ཐོགས་མེད་པ་གསལ་བོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། གང་ལྟར་ད་ལྟ་བོད་དེ་རྒྱ་ནག་གིས་བཙན་འཛུལ་བྱས་རྗེས་བོད་ཀྱི་བོད་མི་ཚོ་ལ་བོད་ནང་གི་བོད་མི་ཚོ་ལ་ཨ་ནི་རང་དབང་དང། ཐོབ་ཐང་དང། ཨ་ནི་གང་ཅིའི་ཐོག་ནས་ད་ལྟ་ད་དཀའ་ངལ་ཞིག་འཕྲད་བསྡད་ཀྱི་ཡོད་རེད། རེད་བ། ཨ་ནི་འདི་ཙམ་པོ་ལ་འདིའི་ཐོག་ནས་ཨ་ནི་རྒྱ་ནག་གཞུང་གིས་འཛུགས་སྐྲུན་གྱི་ལས་གཞི་གང་འདྲ་སྤེལ་བ་གནད་འཁེལ། བོད་བོད་མི་ཚོའི་ཀྱི་སེམས་ཀྱི་ཞི་བདེ་དང་བོད་མི་ཚོའི་ཀྱི་མངོན་འདོད་ལ་ཅིག་དཀའ་ངལ་ཞིག་འཕྲད་ཀྱི་ཡོད་བས་ན། དེ་ཕན་ཐོགས་ཡས་མེད་པ་ཅིག་གསལ་བོ་རེད་འདི་ཡོད་ཙམ་པ་ལ། རྒྱབ་ལྗོངས་གཙོ་བོ་དེ་བོད་མི་ཚོ་ལ་ཕན་ཐོགས་ཡས་ཀྱི་བསམ་བློའི་རྒྱབ་ལྗོངས་དེ་གཞི་རྩ་བཞག་པའི་ཐོག་ནས་བྱེད་དགོས་པ་དེ་གནད་འགག་ཆེན་པོ་ཞིག་རེད་བསམ་གི། བོད་རང་སྐྱོང་ལྗོངས་སྲིད་གཞུང་གིས་བོད་ནང་དབུལ་སྒྲོལ་འགག་སྒྲོལ་གྱི་ལས་དོན་བྱས་ཏེ་དབུལ་ཕོངས་མི་མང་འབུམ་དྲུག་ལྷག་འབྱོར་འབྲིང་ཅན་དུ་བསྒྱུར་བ་དང། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་རང་སྐྱོང་ལྗོངས་ནང་ཁུལ་གྱི་ཐོན་སྐྱེད་ཡོང་འབབ་ནི། ཨ་སྒོར་ཐེར་འབུམ་བཅུ་ཡིན་པ་དེ་ཉིས་སྟོང་ཉེར་གཉིས་ཀྱི་ལོར་ལྡབ་གཅིག་ཙམ་ཡར་འཕར་ཡོད་པ་དང། ལོ་འདིའི་འགོ་སྟོད་བོད་ཀྱི་སྤྱིའི་དཔལ་འབྱོར་ཐོན་འབབ་བརྒྱ་ཆ་བརྒྱད་ཚེག་གཉིས་རུ་འཕར་བ་དང། གྲོང་ཁྱེར་དང་གྲོང་གསེབ་རིམ་པ་གི་མི་རེའི་ཡོང་འབབ་བརྒྱ་ཆ་བཞི་ཚེག་གཅིག་དང་དྲུག་ཚེག་བཞི་ལ་འཕར་ཏེ་རྒྱ་ནག་རྒྱལ་ཡོངས་ཀྱི་ཡར་རྒྱས་རྩེ་གྲས་སུ་སླེབས་པ་མཚོན་བཀོད་ཡོད་ནའང། རྒྱ་གར་གྱི་ནེ་རུ་གཙུག་ལག་སློབ་ཆེན་གྱི་རྒྱ་ནག་ཞིབ་འཇུག་ཁང་གི་དགེ་རྒན་ཆེན་མོ་ཤེ་རི་ཁཱན་དུ་ཀོན་ཌ་པཱ་ལི་ལགས་ནས། རྒྱ་ནག་སྤྱིའི་དཔལ་འབྱོར་ཐོན་འབབ་དང་བོད་ཀྱི་ཐོན་འབབ་ཀྱི་བར་ཁྱད་པར་ཆེན་པོ་ཡོད་པ་མ་ཟད།

མི་རེ་རེ་གི་ལོ་རེ་གི་ཡོང་འབབ་ལ་ཆ་བཞག་ནའང་རྒྱ་ནག་རྒྱལ་ཡོངས་སུ་མི་རེ་ལ་ལོ་རེའི་ནང་ཨ་སྒོར་ཆིག་ཁྲི་སུམ་སྟོང་ཡིན་ནའང། བོད་ནང་བོད་མི་ཚོ་གི་ལོ་རེའི་ཡོང་འབབ་ནི་ཨ་སྒོར་བཞི་སྟོང་ཙམ་ཡིན་པའི་ཁར། ཞིབ་འཇུག་ཁང་ཁག་ཅིག་གི་རྟོག་དཔྱོད་དུ་གཞིར་བཟུང་ན། བོད་ནང་གི་རྒྱ་ནག་ཧན་མི་རིགས་ཚོ་གི་ཡོང་འབབ་དང་བསྡུར་ན་བོད་མི་ཚོ་གི་ཡོང་འབབ་ཧ་ཅང་དམའ་མོ་ཡིན་པ་གི་གྲུབ་དོན་བཀོད་ཡོད་ཅེས་འགྲེལ་བརྗོད་གནང་སོང། ཡང་ཧྥ་རན་སི་གི་མི་རིགས་བོད་གནས་ཉམས་ཞིབ་པ་ཁི་ལོ་ཏི་ཨར་ཕི་ལགས་ནས་ཀྱང། རྒྱ་ནག་གཞུང་གིས་ལྷོ་ཨེ་ཤ་ཡ་གི་ནང་རྒྱུད་གཅིག་ལམ་གཅིག་བལ་པོ་ཙམ་མ་གཏོགས་སྒོ་འབྱེད་ཐུབ་མེད་པ་གི་སྐོར་འགྲེལ་བརྗོད་གནང་རྒྱུར།

རྒྱ་གར་ལ་བགོ་བཤའ་ཐུབ་མེད་པ་སོགས་འགྲེལ་བརྗོད་གནང་གི་འདུག་ཀྱང། ཚོགས་འདུ་དེ་དང་འབྲེལ་ནས་རྒྱ་ནག་གིས་བོད་ནང་ང་ཤེས་ཡོན་དང་འཕྲོད་བསྟེན། རིག་གནས་དང་ཁང་པ་གསར་རྒྱག། ལས་ཀ་བསྐྲུན་པ་དང་སྤྱི་ཚོགས་བདེ་འཇགས་སོགས་ཀྱི་ཐོག་ག་མ་འཛུགས་ཤུགས་ཆེ་བྱས་ནས། དཔལ་འབྱོར་ཡར་རྒྱས་ཤུགས་ཆེ་ཕྱིན་ནས་བོད་དེ་བཞིན་རྒྱ་ནག་རྒྱལ་ཡོངས་ཀྱི་མདུན་གྲལ་དུ་སླེབས་པ་སོགས་བྱས་ཡོད་ནའང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་ད་ལྟ་གི་བར་རྒྱ་ནག་གཞུང་ནས་རང་ཉིད་དང་དམར་ཤོག་ཚོགས་པ་ཁོ་ན་གི་ཁེ་ཕན་ལ་བལྟོས་ཏེ་ལས་གཞི་སྤེལ་བཞིན་པར་བརྟེན། དེས་བོད་མིའི་དགོས་འདུན་འགྲུབ་ཀྱི་མེད་པ་གསལ་བོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་ལྟ་བར་དུ་རྒྱ་ནག་གཞུང་གིས་འཛུགས་སྐྲུན་ལས་གཞི་ག་འདྲ་སྤེལ་བ་ནས་རྒྱ་ནག་གི་གཞུང་དང། དམར་ཤོག་ཚོགས་པ་གི་བདེ་དོན་གཅིག་པོ་ཆེད་ལ་བལྟ་བྱེད་ཅེས། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་སུ་སློབ་གྲྭ་གསུམ་སྟོང་བཞི་བརྒྱ་དགུ་བཙུགས་ནས་སློབ་ཕྲུག་དགུ་འབུམ་བཞི་ཁྲི་བཞི་སྟོང་ལ་སློབ་གསོ་སྤྲད་པ་དང། སློབ་ལོ་རན་པ་གི་བྱིས་པ་བརྒྱ་ཆ་བརྒྱད་ཅུ་གྱ་དགུ་སློབ་ཞུགས་གནང་གི་ཡོད་པ་སོགས་འུད་སྒྲོག་ཤུགས་ཆེ་བྱས་ཀྱང།

འདིའི་ཐད་ལ། སུད་སི་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གིས་ཐར་མ་ཕི་ཤར་བཟོ་ཚོང་ཁང་གི་འགན་འཛིན་ལ་ཡིག་འབྲེལ་གྱི་ལམ་ནས་བཟོ་ཚོང་ཁང་དེས་རྒྱ་ནག་དང་མཉམ་དུ་ཚོང་འབྲེལ་བྱས་པ་དེས་རྒྱ་ནག་གི་གཞི་རྒྱ་ཆེ་བའི་དྲག་གནོན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་སྲིད་པའི་ཉེན་བརྡ་དང་བཟོ་ཚོང་ཁང་གི་ངོས་ནས་རྒྱ་ནག་དང་ལྷན་དུ་ཚོང་འབྲེལ་བྱེད་སྐབས་ཡིད་གཟབ་གནང་དགོས་པའི་ལམ་སྟོན་དང་སྦྲགས་རྒྱ་ནག་ལ

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་གསུམ་པའི་ཚེས་བདུན་གྱི་ཉིན་སུད་སི་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་མི་ལྷན་དུ་འཚོགས་པ་གི་ཚོགས་འདུའི་སྐབས་སུ་བགྲོ་གླེང་ལྷུག་པོ་བྱུང་ཡོད་པ་མ་ཟད། དེ་འབྲེལ་ལས་འགུལ་སྤེལ་དགོས་པའི་སྐོར་གྲོས་ཚོགས་འཐུས་མི་རྣམས་ལ་ཞུ་སྐུལ་བྱས་ཡོད། རྒྱ་ནག་གི་དྲ་རྒྱའི་སིམ་འཛུལ་བ་ཚོས་ཨ་མེ་རི་ཀའི་རྨང་གཞིའི་འཛུགས་སྐྲུན་ཁག་སྟེ་རྡོ་སྣུམ་གྱི་སྦུ་གུ་དང་མེ་འཁོར་ལྕགས་ལམ་གྱི་སྒྲོམ་གཞི་ཁག་ལ་གཏོར་སྐྱོན་གཏོང་སྲིད་པར་ཨ་མེ་རི་ཀ་གི་ཕྱོགས་ནས་ཉེན་བརྡ་བཏང་ཡོད། རོའི་ཊར་གསར་ཁང་གིས་ཕྱི་ཚེས་ཉི་ཤུ་རྩ་དྲུག་གི་ཉིན་གནས་ཚུལ་སྤེལ་དོན་ལ་གཞིགས་ན་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གིས་གཟའ་ཕུར་བུ་གི་ཉིན་ཉེན་བརྡ་གི་ཚུལ་གྱིས་རྒྱ་ནག་གིས་དྲ་རྒྱ་སིམ་འཛུལ་གྱི་ལམ་ནས་ཨ་མེ་རི་ཀའི་གལ་ཆེའི་འཛུགས་སྐྲུན་ལས་གཞི་ཁག་སྟེ་རྡོ་སྣུམ་དང་སོལ་རླངས་ཀྱི་སྦུ་གུ་དང་མེ་འཁོར་ལྕགས་ལམ་གྱི་སྒྲོམ་གཞི་ལ་སོགས་པ་ལ་གཏོར་རྒོལ་གྱི་ནུས་པ་ལྡན་འདུག་ཅེས་བརྗོད་པ་འདི་ནི་ཨ་མེ་རི་ཀའི་དྲ་རྒྱའི་བདེ་འཇགས་ཀྱི་སྐོར་གྱི་ཞིབ་འཇུག་ཁང་གི་མི་སྣ་གིས་རྒྱ་ནག་གི་དྲ་རྒྱ་གི་སིམ་འཛུལ་རུ་ཁག་ནས་འདི་ལྟ་བུའི་འཛུགས་སྐྲུན་སྒྲོམ་གཞི་ཁག་ལ་གསང་ཉུལ་བྱེད་ཀྱི་ཡོད་པ་ཤེས་རྟོགས་བྱུང་རྗེས་འདི་ལྟར་བརྗོད་པ་ཞིག་རེད།

མཁའ་སྲུང་འཕུར་མདའ་ཁག་ཅིག་ཐའེ་ཝན་དུ་འབྱོར་ཡོད་སྐད། ད་རེས་ཐའེ་ཝན་དུ་འབྱོར་བའི། FIM། དགུ་བཅུ་གོ་གཉིས་རྟགས་ཅན་གྱི་མཁའ་སྲུང་འཕུར་མདའ་དེ་དག་ཐའེ་ཝན་གྱིས་ཨ་མི་རི་ཀ་ནས་ཉོ་སྒྲུབ་ཀྱི་དམག་དོན་གྱི་གལ་ཆེའི་ལག་ཆ་གི་ཁོངས་སུ་མ་ཡིན་པར། དེ་ནི་ཉེ་སྔོན་ཨ་མི་རི་ཀའི་རྒྱལ་སྲུང་དྲུང་ཆེ་ལོའི་ཨེད་ཨཱ་སི་ཊིན་མཆོག་གིས་ཨ་རིའི་གཞུང་གི་ངོས་ནས་སྲིད་འཛིན་གྱིས་གྲོན་དངུལ་གཏོང་བའི་ཐོབ་ཐང་སྤྱད་ནས་ཐའེ་ཝན་ལ

ཉན་ཞིབ་ཚོགས་འདུ་འཚོགས་པའི་ཐོག་ལྕམ Brinio ལགས་ཀྱིས་སྦེལ་ཇམ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་གཉིས་གཙོ་བྱས་པའི་བོད་པའི་སྐུ་ཚབ་ཁག་ཅིག་མགྲོན་འབོད་གནང་ཡོད་པ་རེད། ཞོལ་ནས་ཡོ་རོབ་མངའ་ཁུལ་གྱི་བོད་མི་མང་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ལ་གནས་ཚུལ་དེ་དང་འབྲེལ་བའི་ཐད་བཅར་འདྲི་ཞུ་གི་ཡོད། ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་བདེ་མོ་ཡིན་ན། ད་ཧྥ་རན་སི་རྒྱལ་ཁབ་ཀྱི་གྲོས་ཚོགས་ལྟ་བུར་མཚོན་ན་ཕྱོགས་གང་ཐད་ནས་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་ཡོད་ཀྱི་མོད། ད་ཐོག་མར་ཁྱེད་རང་གིས་ཧྥ་རན་སིའི་གྲོས་ཚོགས་ཀྱི་ནང་ནས་ད་བོད་དོན་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་ཀྱི་ཐོག་ལ་རྒྱབ་སྐྱོར་གནང་སྟངས་ཀྱི་ཚད་གང་འདྲ་ཞིག་ཡོད་ན་དེ་མདོར་བསྡུས་ཤིག་ངོ་སྤྲོད་གནང་རོགས།
འོ་ཧྥ་རན་སི་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་གྱི་ཚོགས་པའི་གནས་སྟངས་དེ་ལོ་རྒྱུས་ནང་འདུག་སེ་བལྟས་ན་ཡོ་རོབ་ནང་ནས་མང་གཙོ་རྒྱལ་ཁབ་ནང་ནས་བོད་དོན་ཐོག་ལ་ཐོག་མར་གྲོས་ཚོགས་ནང་རྒྱབ་སྐྱོར་ཚོགས་ཆུང་འཛུགས་མཁན་དེ་ཧྥ་རན་སི་གྲོས་ཚོགས་གོང་གཉིས་ཀ་རེད་ཤག་དེ་ལྷག་པར་དུ་བརྒྱད་ཅུ་གྱ་བདུན་ནས་འགོ་བཙུགས་ཀྱི་རེད་ཨ་ནི་ཁ་སང་རྒྱལ་ས་དེར་ང་ཚོ། གྲོས་ཚོགས་གོང་མའི་གི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་ཚོགས་གཙོ་འབྲོང་ཕུར་བུ་དམ་པ་ལྟར་ཡོ་རོབ་ཀྱི་སྦྲུག་སེལ་དོན་གཅོད་རེད་ནས་ང་རང་ཡོ་རོབ་སྤྱི་འཐུས་བྱས་ཨ་ནི་དོན་གཅོད་ལས་ཁུངས་ཀྱི་ལས་བྱེད་ནི་ག་འདུག་སེ་བཅར་བྱས་ནས་ཉེ་བའི་ཆར་ལ་ཁོ་རང་ཚོ་བཞུགས་སྒར་ལ་འཚམས་གཟིགས་བཅར་བར་བ་ཕ་གིར་ཉི་མ་ཁ་ཤས་རིང་ལ་འཚམས་གཟིགས་གནང་པའི་གི་ཚོར་སྣང་དང་ཁོ་རང་ཚོ་ཀྱི་སེམས་ཤུགས་སྔར་ལས་ལྷག་པ་འཕར་མ་ག་རེ་ག་རེ་བྱུང་པའི་གི་དེ་འདྲའི་གི་དགོངས་ཚུལ་ད་ང་ཚོ་ལ་ལེར་བསྡོམས་དགོངས་ཚུལ་དུ། ག་རེ་ག་རེ་ཡོད་མེད་དེ་ཐོག་ལ་ལྷན་དུ་རྙང་བསམ་གི་ད་དེ་འདྲི་རེ་ཚོགས་འདུ་གྲོལ་གྱི་རེད་བྱ་ནི་མ་འོངས་པ་ཡང་བོད་དོན་ཐོག་ལ་བྱེད་སྒོ་གནང་ཆ་ག་རེ་ག་རེ་ཡོད་མེད་དེ་ཐོག་ལ་འདུག་སེ་འཛོམས་པ་རེད་ལང། རེད་ད་ད་ནི་ཧྥ་རན་སིའི་གྲོས་ཚོགས་ཀྱིས་བོད་དོན་དང་བོད་མིའི་བདེ་སྡུག་ཐོག་རྒྱབ་སྐྱོར་གནང་ཕྱོགས་ཐད་ནས་ཨ་རིའི་གྲོས་ཚོགས་ཀྱིས་བོད་དོན་རྒྱབ་སྐྱོར་གྱི་ཁྲིམས་གཞི་གཏན་འབེབས་གནང་བ་ནང་བཞིན་ཁྲིམས་གཞི་དེ་རིགས་གཏན་འབེབས་གནང་ཐུབ་རྒྱུར་རེ་བ་གང་འདྲ་ཞིག་ཡོད་ན། གྲོས་ཚོགས་གོང་མ་རྒྱབ་སྐྱོར་གནང་སྟངས་འདི་མཚམས་མཚམས་ལ་གྲོས་ཆོད་བཞག་ཡ་རེད་ཨ་ནི་ལོ་གཅིག་གི་ནང་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རེད། རྒྱ་ནག་གཞུང་གིས་བོད་ལ་ཆོས་དད་རང་མོས་འགྲོ་བ་མིའི་ཐོབ་ཐང་ཁོར་ཡུག་གི་ཐད་ཀར་བོད་མི་རིགས་ཀྱི་གཞི་རྩའི་ཐོབ་ཐང་དང་རང་དབང་ལ་དོ་ཕོག་འགྲོ་ཡག་གི་གནས་ཚུལ་ག་རེ་ག་རེ་བྱུང་མེད་དེ་ཁོང་ཚོ་སྙན་ཐོ་བསྡུ་ཡ་འགྲོ་སྟངས་ཅིག་ཡོད་རེད། དེའི་ཚད་དེ་མཁས་པའི་ཚོགས་འདུ་སྐོང་ཡ་རེད། ནི་བོད་ནང་གི་དངོས་ཡོད་གནས་ཚུལ་དང་འབྲེལ་བ་ཡོད་པའི་ཅིག་མཚམས་མཚམས་གློག་བརྙན་སྟོན་ཡ་དང་དེའི་ཐོག་བགྲོ་གླེང་བྱས་དེ་འདྲ་གི་འགྲོ་སྟངས་ཅིག་འདུག། ནི་ཨ་རི་ནང་བཞིན་ཁྲིམས་འཆར་ཞིག་གི་ཐོག་ནས་ད་ལྟའི་ཆ་ལ་དམིགས་བསལ་གྱི་དེ་བྱུང་ཡོད་མ་རེད་ཡིན་ན་ཁོ་གྲོས་ཚོགས་རང་གི་ཐོག་ནས་ཅིག་འབད་བརྩོན་བྱས་ཡ་རེད་ད་ལྟ་སྐུ་མདུན་གྱི་ངོས་འཛིན་གནང་པའི་ཆུང་སྲིད་པཎ་ཆེན་རིན་པོ་ཆེ་ཐོག་ལ་ཁོ་རང་ཚོའི་ལངས་ཕྱོགས་གང་གང་ཡིན་མིན་གསལ་སྟོན་བྱས་ཡང་སྐྱབས་མགོན་རིན་པོ་ཆེ་གི་མ་འོངས་པ་ཡང་སྲིད་ཐོག་ལ་རྒྱ་མི་གི་ཐེ་གཏོགས་མི་ཡོང་ཡ་ཆེད་དུ་ཡང་དེ་ཐོག་ལ་ཧྥ་རན་སི་གྲོས་ཚོགས་དང་གཞུང་གི་ངོས་ནས་བཞེངས་ཕྱོགས་གསལ་སྟོན་གནང་ཡ་དེ་ལ་སོགས་ད་ང་ཚོ་དོན་གཅོད་ཀྱི་བརྒྱུད་ནས། གནད་དོན་རིམ་པ་རིམ་པ་མང་པོ་ཞིག་ལ་འབོད་སྐུལ་ཞུ་དང་ཞུ་བཞིན་པ་རེད་ད་ཨ་རི་ནང་བཞིན་ད་ག་ལེ་ག་ལེ་ཁོ་ཞུ་སྐུལ་བྱས་ན་ཡོང་ཡ་གཅིག་རེད་བ་དེ་ནས་ཡང་ཧྥ་རན་སིའི་གྲོས་ཚོགས་ཀྱི་ངོས་ནས་ཧྥ་རན་སིའི་སྲིད་གཞུང་ལ་བོད་དོན་གྱི་ཐོག་རྒྱབ་སྐྱོར་གནང་རྒྱུར་གནོན་ཤུགས་ལ་སོགས་པའི་ནུས་པ་གང་འདྲ་འདོན་གྱི་ཡོད་པའི་ཐད་ལ་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་གའི་བཅར་འདྲི་སྐབས་མཚམས་སྦྱོར་གནང་དོན།
འོ་དེ་ནས་ཧྥ་རན་སིའི་གྲོས་ཚོགས་ནས་ང་ཚོའི་བཙན་བྱོལ་བོད་མི་སྒྲིག་འཛུགས་ཀྱི་གྲོས་ཚོགས་ཀྱི་འཐུས་མི་གིས་སྐར་རྟགས་ཅན་གྱི་དྲི་བ་ཟེར་ནས་ཡིག་ཐོག་ནས་དྲི་བ་བཏང་ཡག་ཡོད་རེད་དེ་ཧྥ་རན་སི་ལ་ད་ག་རང་ཡོད་རེད་ད་ལོ་ལ་མཚོན་ན་སྤྱི་ཟླ་གཉིས་པ་ནས་ལྟར་ཉི་ཤུ་རྩ་གསུམ་དུ་བབས་ལ་ལོ་གསར་ཡིན་ཡུན་གྱིས་ལ་མོ་རང་གི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་མཚན་ཐོག་ནས་དྲི་བ་ཞིག་བཏང་ཞག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་རེད་བོད་མི་ས་ཡ་གཅིག་ལྷག་རྒྱ་ནག་གི་བཅའ་སྡོད་སློབ་གྲྭ་བཙན་པོ་ཁྲིད་ཀྱི་ཡོད་པའི་གནས་སྟངས་རེད། དེ་ནས་དེང་སང་རྒྱ་ནག་གཞུང་གིས་སྲིད་ཇུས་བརྟན་པོའི་འཆར་གཞི་ལྡན་པའི་ཐོག་ནས་ནུབ་ཕྱོགས་ཀྱི་རིགས་རྫས་བསྡུ་ཡག་གི་མ་ལག་དེ་འདྲ་བེད་སྤྱོད་བཏང་རྗེས་བོད་པའི་རྩ་ནས་རིགས་རྫས་འོ་ས་ཡ་མང་པོ་དུས་སུ་བསྡུ་ལེན་བྱེད་ཀྱི་ཡོད་པ་དེ་ཡང་གནད་དོན་རེད་དེ་བཞིན་ནང་གི་ཆབ་སྲིད་དང། ཆོས་དད་རང་དབང་ཐོག་ནས་ཡང་མི་མང་པོ་འཛིན་བཟུང་བྱས་པ་དེ་ག་གནས་སྟངས་དེ་ག་དེ་ཆ་ཚང་ཐོག་ལ་དྲི་བ་བཏང་ནས་ཉེ་བའི་ཆར་ལ་སྤྱི་ཟླ་ལྔ་པ་ནང་དེ་ཐོག་ལ་གཞུང་གི་ལན་གསལ་པོ་བྱུང་ཡོད། ཡང་ཁོང་གིས་ཧྥ་རན་སིའི་གཞུང་ལ་གྲོས་ཚོགས་གོང་མའི་འཐུས་མི་ཇཱ་ཀི་ལེན་ཨུས་ཀྲ་ཅི་བྷེ་ནེའོ་ལགས་ཀྱིས། བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་མཚན་ཐོག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཁག་གི་ཐོག་གཞུང་ཕྱོགས་ནས་ལས་དོན་སྒྲུབ་ཕྱོགས་འདྲི་རྩད་ཀྱི་གནོན་ཤུགས་སྤྲད་པར་ཧྥ་རན་སིའི་ཕྱི་སྲིད་ལས་ཁུངས་ཀྱིས་ཡིག་ཐོག་ནས་ལན་ཕེབས་པའི་ནང་བོད་ཀྱི་གནད་དོན་ཐོག་རྒྱ་ནག་དང་ལྷན་དུ་གྲོས་མོལ་གནང་མུས་ཡིན་པ་མ་ཟད་ཧྥ་རན་སི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཁོངས་སུ་ཡོད་པའི་ཆ་ནས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཚོགས་འདུ་རིམ་པར་དེ་བཞིན་དུ་མཉམ་འབྲེལ་རྒྱལ་ཚོགས་བཅས་སུ་བོད་ཀྱི་གནད་དོན་ཁག་གླེང་མོལ་དང་འབོད་སྐུལ་གནང་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ། ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་ཡོད།
བཀའ་ལན་དེ་ན་ག་རེ་གསུངས་ཡོད་རེད་ཟེར་ན་ཧྥ་རན་སི་དང་རྒྱ་ནག་བར་རོལ་ལ་རྒྱལ་ཁབ་གཉིས་ཀྱི་ཕན་ཚུན་གྱི་གྲོས་མོལ་རིམ་པ་ནང་བོད་དོན་གླེང་དང་གླེང་བཞིན་པ་ཡིན་པ་དང་ཧྥ་རན་སི་ཡོ་རོབ་མཉམ་འབྲེལ་གྱི་ནང་ཡོད་པའི་ཆ་ནས་ཡང་ཡོ་རོབ་ཀྱི་དང་རྒྱ་ནག་གི་ཚོགས་འདུ་རབ་དང་རིམ་པ་ནང་བོད་དོན་ཐོག་ལ་དུས་དང་རྣམ་པ་ཀུན་ཏུ་གླེང་གི་ཡོད་པ། ཡང་ཕ་རན་སི་དང་འབྲེལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཐོག་གི་ལྷན་ཚོགས་ནང་ལ་སྐུ་ཚབ་ཡོད་པ་ནང་བཞིན་དེ་མཉམ་འབྲེལ་རྒྱལ་ཚོགས་ནང་ཕ་རན་སི་སྐུ་ཚབ་ཀྱི་ཡང་བོད་དོན་ཐོག་ལ་ཐུགས་འཚབ་དང་གོ་སྐབས་ནམ་ཡོད་བོད་དོན་གླེང་གི་ཡོད་པ། ལྷག་པར་དུ་བོད་ཀྱི་གནད་དོན་འདི་ལ་རྒྱ་ནག་དང་བོད་ཀྱི་བར་གྱི་ཆབ་སྲིད་ཀྱི་རྙོག་གྲ་གསོག་ཉོ་བྱུང་རྗེས་བསམ་པ་འདི ྋགོང་ས་མཆོག་དང་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་དང་རྒྱ་ནག་གི་གཞུང་གི་སྐུ་ཚབ་བར་ཞི་བའི་གྲོས་མོལ་བྱས་ནས་ནི་གང་མགྱོགས་དཀའ་ངལ་སེལ་ཡ་ད་དེ་ཐོག་ལ་ཐག་གཅོད་ཡོང་ཡ་ཐོག་ལ་འབོད་སྐུལ་ཞུ་གི་ཡོད། ཨོ་འདུག་སེ་བྱས་ནས་ཉེ་བའི་ཆར་སྤྱི་ཟླ་ལྔ་པ་ནང་འདུག་སེ་བཀའ་ལན་ཕ་རན་སི་ཕྱི་སྲིད་ལས་ཁུངས་ཀྱི་ཐོག་ཐོན་ཡོད་རེད་དེ་འདྲ་སོང་ཙང་ཕ་རན་སི་ཕྱི་སྲིད་ལས་ཁུངས་ནས་བོད་དོན་ཐོག་ལ་ཐུགས་སྣང་དང་དེ་ཐོག་ལ་འབད་བརྩོན་རབ་དང་རིམ་པ་གནང་དང་གནང་མུས་རེད་ལོ་ལོ། ཧྥ་རན་སིའི་གྲོས་ཚོགས་གོང་མའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་ཚོགས་གཙོ་ལྕམ Jacqueline Eustache Brinio ལགས་ཀྱིས་སྣེ་ཁྲིད་པའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གིས་ཉེ་སྔོན་སྤྱི་ཟླ་བཞི་བའི་ཟླ་མཇུག་ཙམ་ལ་བཞུགས་སྒར་རྡ་རམ་ས་ལར་འཚམས་གཟིགས་གནང་ནས ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པར་མཇལ་འཕྲད་དང་བཀའ་མོལ་གནང་ཡོད་པ་མ་ཟད་གཞུང་འབྲེལ་མིན་པའི་སྒྲིག་འཛུགས་ཁག་ཅིག་ལའང་འཚམས་གཟིགས་གནང་ཡོད་པ་རེད།
དེ་རིང་གི་བུད་མེད་དང་སྤྱི་ཚོགས་ཟེར་གོ་ནོ་གི་ལེ་ཚན་གྱི་ནང་དུ་རྒྱ་ནག་ནང་དཔལ་འབྱོར་གྱི་དཀའ་ངལ་སོགས་ཀྱི་དབང་གིས་གཉེན་སྒྲིག་བྱེད་མཁན་ཧ་ཅང་གི་ཉུང་དུ་ཕྱིན་ཡོད་པའི་སྐོར་གྱི་གནས་ཚུལ་ཁག་རྡོ་རྗེ་མཚོ་གིས་ཕྱོགས་བསྒྲིགས་བྱས་ནས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ།

ཉིན་དེར་གཉེན་སྒྲིག་འཛིན་ཡིག་ལེན་མཁན་བརྒྱ་ཆ་གི་ལྔ་བཅུ་ང་གསུམ་ཚེག་བརྒྱད་ཇེ་ཉུང་དུ་ཕྱིན་ཡོད་པས་ཇེ་ཉུང་དུ་ཕྱིན་པའི་གྲངས་འབོར་ཆེས་མང་ཤོས་ཀྱི་ཞིང་ཆེན་དེ་ཆགས་ཡོད་འདུག་རྒྱ་ནག་གཞུང་འབྲེལ་གསར་ལམ་དུ་རྒྱ་ནག་གཞུང་གི་བསྡོམས་རྩིས་ལས་ཁང་གིས་གནས་ཚུལ་ཁྱབ་སྤེལ་བྱས་པ་གཞིར་བཟུང་ན།

ཀུའེ་ཀྲོའུ་ཞིང་ཆེན་དུ་ད་ལོ་དྲུག་སྟོང་བརྒྱད་བརྒྱ་ལྷག་དང་ན་ནིང་ལོར་ཆིག་ཁྲི་བཞི་སྟོང་བརྒྱད་བརྒྱ་ལྷག་བྱུང་ཡོད་སྟབས་ད་ལོའི་གྲངས་ཀ་དེ་ན་ནིང་ལས་བརྒྱ་ཆ་གི་ལྔ་བཅུ་ང་གསུམ་ཚེག་བརྒྱད་ཇེ་ཉུང་དུ་སོང་ཡོད་པ་སོགས་རྒྱ་ནག་གཞུང་གི་གྲངས་ཐོའི་ནང་བཀོད་འདུག་རྒྱ་ནག་ཧེ་ནན་ཞིང་ཆེན་ཀྲིན་ཀྲུའུ་གྲོང་ཁྱེར་གྱི་སློབ་འབྲིང་གི་དགེ་རྒན་ཟུར་པ

ཁྱིམ་ཚང་མང་པོ་ཞིག་ཏུ་མི་རབས་གསུམ་གྱི་ཐབས་བརྒྱ་ཇུས་སྟོང་གི་འབད་བརྩོན་ལ་བརྟེན་ནས་བུ་ཕྲུག་ལ་ཁང་པ་ཉོ་ཐབས་བྱེད་ཀྱི་ཡོད་ལ། བུ་ཕྲུག་ན་གཞོན་ཚོས་ད་དུང་ཟླ་རེའི་གླ་ཕོགས་ལས་རྒྱ་སྒོར་ཉིས་སྟོང་ནས་སུམ་སྟོང་ཙམ་གྱི་བུ་ལོན་འཇལ་གྱི་ཡོད་པས་དེའི་ལྷག་འཕྲོའི་སྒོར་མོ་ལས་བཟའ་བཏུང་དང་གྱོན་གོས། རོལ་རྩེད་སོགས་ཀྱི་ཐོག་འགྲོ་གྲོན་གཏོང་རྒྱུ་ཧ་ཅང་དཀའ་ངལ་ལ་འཕྲད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་འདུག། ཡང་ཅ་ལིང་མིན་གྱིས། འཚོ་བའི་འགྲོ་གྲོན་གྱི་གནོན་ཤུགས་ཆེ་དྲགས་པའི་དབང་གིས་ན་གཞོན་རྣམས་ལ་གཉེན་སྒྲིག་བྱེད་རྒྱུའི་ནུས་པ་མེད་པར་གྱུར་ཡོད་པར་ངོས་འཛིན་གནང་གི་འདུག་ཁོ་མོས་བརྗོད་པར། དེང་སྐབས་ན་གཞོན་ཚོས་གཉེན་སྒྲིག་བྱེད་མི་འདོད་པ་མིན་ཀྱང་ཁང་པ་ཉོ་རྒྱུ་ནི་འགོག་རྐྱེན་དང་པོ་དེ་ཆགས་ཡོད་པ་དང།

ཟི་ཁྲོན་ཞིང་ཆེན་བཅས་སུ་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་ཉིན་གཉེན་སྒྲིག་གི་གྲངས་ཀ་ལོ་སྔོན་མ་ལས་བརྒྱ་ཆའི་སུམ་ཅུ་ལྷག་ཇེ་ཉུང་དུ་ཕྱིན་ཡོད་པ་དང་ཀུའེ་ཀྲོའུ་ནང་བརྒྱ་ཆའི་ལྔ་བཅུ་ལྷག་ཇེ་ཉུང་དུ་ཕྱིན་ཡོད་ཅིང། ཀོང་ཏུང་ཞིང་ཆེན་མི་འབོར་ཡར་རྒྱས་ཞིབ་འཇུག་ཁང་གི་འགོ་འཛིན་ཏུང་ཡུས་ཀྲིན་གྱིས་དཔྱད་བརྗོད་སྤེལ་བར། གྲོང་ཁྱེར་ཅན་དུ་འགྱུར་བཞིན་པའི་དབང་གིས་དཔལ་འབྱོར་གྱི་གནོན་ཤུགས་དང་གཉེན་སྒྲིག་གི་འདུ་ཤེས་བཅས་ལ་འགྱུར་བ་ཐེབས་བཞིན་ཡོད་སྟབས། གཉེན་སྒྲིག་ཕྱིར་འགྱངས་བྱེད་པ་དང་གཏན་ནས་གཉེན་སྒྲིག་མི་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད། མི་གང་འཚམ་ཞིག་གིས་རང་ཉིད་ཀྱི་ནུས་པས་མི་འདང་བའི་ལྟ་ཚུལ་འཛིན་གྱི་ཡོད་པ་དེས་གཉེན་སྒྲིག་བྱ་རྒྱུར་འགན་འཁུར་ཁག་ཐེག་ཐུབ་ཀྱི་མེད་པའི་གནས་སུ་ལྷུང་ཡོད་སྐོར་བརྗོད་ཡོད་པ་རེད། རྒྱ་ནག་ནང་དམངས་སྲིད་ལས་ཁུངས་ཀྱིས

བཟའ་ཚོ་གཉིས་བར་གཤིས་ཀ་མི་མཐུན་པ། ཁྱིམ་ཚང་དུ་རྩུབ་སྤྱོད་ཀྱི་གནད་དོན་བྱུང་བ། བཟའ་ཚོ་གང་རུང་གིས་ཕྱི་ཕྱོགས་སུ་དགའ་རོགས་བཙལ་བ་བཅས་རྒྱུ་རྐྱེན་གཙོ་བོ་ཁག་ཡིན་ལུགས་བཀོད་འདུག་གནས་ཚུལ་འདིའི་ཐད་ཨ་མི་རི་ཀའི་ནང་ཡོད་པའི་རྒྱ་ནག་བུད་མེད་ཀྱི་ཐོབ་ཐང་ཞེས་པའི་སྒྲིག་འཛུགས་དེའི་སྤྱི་ཁྱབ་འགན་འཛིན་ཀྲང་ཅིན་ལ

ཚང་མས་དངུལ་ལོར་གྱི་ཆེད་དུ་གང་ཡང་སྒྲུབ་ཐུབ་པའི་གནས་སུ་སླེབས་ཡོད་སྟབས་མི་དང་མིའི་བར་གྱི་མཛའ་བརྩེ་དང་ཀུན་སྤྱོད་སོགས་ཉམས་ཆགས་སུ་འགྲོ་བའི་དུས་མཚུངས་བྱ་སྤྱོད་མང་པོ་ཞིག་བྱུང་བཞིན་ཡོད་ལ་དེ་དག་ཚང་མ་ནི་རྒྱ་ནག་གི་ཆབ་སྲིད་དང་ཁྲིམས་ལུགས་ལ་འབྲེལ་བ་དམ་པོ་ཆགས་ཡོད་ཅེས་གསུངས་བྱུང། གསན་མཁན་རྣམ་པ་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་བསྲིང་བྱས་ཚར་བ་ཡིན།